རང་གི་ཤ་གང་ག་རྫོགས་བྱས་ནས་ད་ལྟ་རོ་པ་དེ་རྫོགས་བྱས་ནས་ཙོང་ཁ་འགྲོ་བར་རོ་པ་ཡ་ཆད་རྫོགས་ནས་ཙོ་ཁ་འགྲོ་ཡས་ཀྱི་ད་ལྟ་ཐམས་ཅད་ག་སོང་ལོང་སྟོང་དེ་ཀོ་ལ་རང་གི་བློ་ངོ་ལ་རྩ་ནས་འཆར་ཡ་མེད་མཁན་ཅིག་དང་མི་བཟོད་པ་ལྟ་བུ་ཅིག་དེ་ལྟ་བུ་ད་རྩ་ནས་འཇོན་ཡ་མེད་བསམ་བསམ་རེམ་བྱེད་བར་འདྲི་ནམ་ཞིག་ཚེ་ན་གོམས་གོམས་གོམས་དེ་ཀོ་ལ་ནི་ཕྱི་ལོགས་ཀྱི་ཤིང་ལ་སྐྱེས་པ་ཅིག་དང་རྡོ་ལ་སྐྱེས་པའི་ནང་བཞིན་ཅིག་མ་གཏོགས་རང་ལ་ཞེད་སྣང་ཁྱོན་ནས་མེད་ཡ་ཅིག་ཆགས་ཀྱི་ཡོད་པ་གཏན་བདེ་རེད་བ་དེ་ས་གོམས་ན་སླ་བར་མི་འགྱུར་བའི་དངོས་དེ་གང་ཡང་ཡོད་མ་ཡིན་ཟེར་དངོས་པོ་གང་དང་གང་ཡིན་ནའང་མ་གོམས་པ་མ་གཏོགས་གོམས་ཚར་སོང་ན་ཁོ། ལས་སླ་པོ་ཅིག་ཆགས་འགྲོ་ཡས་ཅིག་དེ་འདྲ་ཅིག་རེད་ཟེར་བྱང་ཆུབ་སེམས་དཔའི་སྤྱོད་པ་རླབས་པོ་ཆེ་དེ་ཚོ་ཡང་ད་ལྟ་གནས་སྐབས་དེ་ལ་འཇོན་པ་མི་འདུག་བསམ་བསམ་ནམ་དྲན་གྱི་རེད་དེ་ནམ་ཞིག་ཚེ་ལ་འཇོན་ཡ་གྱི་དུས་ཚོད་ཅིག་ཏན་ཏིག་ཤར་གྱི་རེད་ཟེར། དེ་བས་གནོད་པ་ཆུང་གོམས་ཤིང། གནོད་པ་ཆེན་པོ་བཟོད་པར་གྱིས་ཟེར་ད་ལྟ་ཉིད་ནས་ནི་གནོད་པ་ཆུང་ཆུང་དེ་ཚོ་ལ་གོམས་རུ་བཅུག་ཅིག། གོམས་ལ་བཅུག་བྱས་ན་ནམ་ཞིག་ཚེ་ན་ནི་ཆེ་རུ་ཆེ་རུ་བགྲོད་ཅིང་གནོད་པ་ཆེན་པོ་ཅིག་ཡོང་ཚེ་ན་ཡང་སོ་སོ་རང་ལ་བཟོད་པ་སྒོམ་ཐུབ་པ་དེ་འདྲ་ཡོང་གི་རེད། དེ་ནས་གནོད་པ་ཆུང་ངུ་གཅིག་ལ་ཡང་བཟོད་པ་མ་བྱས་བྱས་ནས་ཁོ་ལ་གཅིག་ལན་གཉིས་ལན་ཅིག་བྱས་ནས་ནད་མ་ཆགས་བཟོད་པ་ཡིན་ན་ནམ་ཞིག་ཚེ་ན་པད་ཁ་གཉིས་ཚེ་གཉིས་ཀྱིས་གོ་བ་ཡིན་ན་ནད་མ་ཆགས་བྱས་ནས་ཚང་མ་ཐམས་ཅད་རང་གི་དགྲ་ལ་ཆགས་གི་རེད་བ། བཟོད་པ་སྒོམ་མ་ཐུབ་པ་ཡིན་ན་སྒང་ག་ཚང་མ་ཐམས་ཅད་རང་གི་དགྲ་ལ་ཆགས་བྱས་ནས། གང་འདྲ་ཅིག་མཐོང་པ་ཡིན་ན་དགྲ་རྐྱང་རྐྱང་རེད་ག་རེ་རེད་ཟེར་ན་ཁོས་གཅིག་གཅིག་གཅིག་བྱས་ཟེར་གཉིས་གཉིས་གཉིས་བྱས་ཟེར་ཐག་གཅོད་རེད་དེ་ཀུན་ལ་རང་ལ་རང་ལས་དོགས་པ་བྱེད་དགོས་ཡག་དེ་འདྲ་ཅིག་ཆགས་མི་དགོས་པ། དེ་བས་གནོད་པ་ཆུང་གོམས་ཤིང་གནོད་པ་ཆེན་པོ་བཟོད་པར་གྱིས་ཟེར་དེ་ཡིན་པ་རེད། སྦྲུལ་དང་ཤ་སྦྲང་དག་དང་ནི་བཀྲེས་སྐོམ་ལ་སོགས་ཚོར་བ་དང་གཡན་པ་ལ་སོགས་བཅས་པ་ཡི་དོན་མེད་སྡུག་བསྔལ་ཅིས་མ་མཐོང་ཟེར་དུས་ཚོད་ད་ལྟ་རང་གིས་རང་བཀྲེས་སྐོམ་ལ་སོགས་པ་དེ་ཚོ་གི་ཚོར་བའི་སྡུག་བསྔལ་གྱི་ཆེད་དུ་སོ་སོ་ག་རེ་བྱེད་དགོས་ཡིན་ན། དོན་མེད་ཀྱི་སྡུག་བསྔལ་ག་ཚོད་མྱོང་གི་འདུག་དེ་ནས་ཚ་གྲང་ཆར་དང་རླུང་སོགས་དང་ནད་དང་འཆིང་དང་རྡེག་སོགས་ལ་བདག་གིས་བཟེ་རེ་མི་བྱ་སྟེ་དེ་ལྟར་བྱས་ན་གནོད་པ་འཕེལ་ཟེར་ད་ཚ་གྲང་གི་སྡུག་བསྔལ་དང་ཆར་པ་དང་རླུང་ལ་སོགས་པ་དང་ནད་ཀྱི་སྡུག་བསྔལ་དང། འཆིང་བ་དང་དེ་ག་ནང་བཞིན་རྡེག་པ་ལ་སོགས་པ་དང་དེ་ཚོ་ལ་རང་གིས་བཟེ་རེ་བྱེད་རྒྱུ་ཡོད་མ་རེད་ཟེར་ཏེ་ད་སོ་སོས་ནད་མི་བྱ་གཟུགས་དག་ཀྱང་མི་བྱ་རླུང་སྲང་སྲ་འཕྲོ་འཕྱོ་འཕྱོ་དེ་འདྲ་བྱེད་རྒྱུ་ཡོད་མ་རེད་ཟེར་དེ་ལྟར་བྱས་པ་ཡིན་ན་རང་ལ་གནོད་པ་ཆེན་པོ་འཕེལ་ཕྱིན་གོང་ནས་གོང་འཕེལ་དུ་སོང་ནས་གཅིག་སྒང་ལ་གཉིས་སྡུག་བསྔལ་དེ་འདྲ་ཡོང་གི་རེད་ཟེར། ལ་ལ་རང་གི་ཁྲག་མཐོང་ན་དཔའ་བརྟན་ལྷག་པར་སྐྱེ་འགྱུར་ཡོད་ལ་ལ་གཞན་གྱི་ཁྲག་མཐོང་ན་བོག་ཅིང་བརྒྱལ་བར་འགྱུར་བ་ཡོད་ཟེར། དཔེར་ན་དམག་ལ་འགྲོ་མཁན་དེ་འདྲ་ཡིན་པ་ཡིན་ན། བློ་ཁོག་ཆེ་ཆུང་འདྲ་མི་འདུག་དེ་འདྲ་ཡོད་རེད་བ། ཁ་ཤས་ཁ་ཤས། སོ་སོ་བློ་ཁོག་ཆེན་པོ་མེད་མཁན་དང་སྔར་དམག་སྒར་ལ་འགྲོ་མ་མྱོང་དེ་འདྲ་ཡིན་ན་མི་བསད་པ་མཐོང་བ་དང་མི་ཡི། ཁྲག་ལ་སོགས་པ་དེ་ཚོ་མཐོང་བ་ད་ག་ཞེད་སྣང་བྱེད་བྱས་ནས་མགོ་ཡུ་འཁོར་ནས་མར་རིལ་འགྲོ་མཁན་དེ་འདྲ་ཡོད་རེད། བོག་ཅིང་བརྒྱལ་བར་འགྱུར་བ་ཡོད་ཟེར་དེ་ཡིན་པས། ད་མི་འགའ་ཞིག་ཁ་ཤས་བློ་ཁོག་ཆེན་པོ་ཡིན་ན་རང་གི་ཁྲག་དེ་མིག་གིས་མཐོང་ནས། སོ་སོ་རང་ལ་མཚོན་ཆ་གིས་མཚོན་ཆ་གིས་རྨ་བཟོས་བྱས་ནས་ཁྲག་དེ་འདྲ་ཐོན་པ་ཡིན་ན་དེ་ནས་དཔའ་བརྟན་ལྷག་པར་སྐྱེས་བྱས་ནས་དེ་ལས་ཀྱང་ནི་བློ་ཁོག་ཆེ་རུ་འགྲོ་སེམས་བརྟན་རུ་འགྲོ་བྱས་ནས། དེ་ནས། དགྲ་གི་ཁ་ནང་ལ་ངེས་པར་དུ་མཆོང་ཐུབ་ཡ་དེ་འདྲ། ཨ། དེ་འདྲ་བྱུང་བས་དེ་ཡིན་ན་ག་རེ་རེད་ཟེར་ན་ལོ་གོང་པའི་ཨོང་གི་འགྲོ་བ་རུ་དཔེར་ན་མི་འགའ་ཞིག་གིས་ཤ་རང་གི་ལུས་ལ་མེ་མདའ་ཐེ་གེ་ཐེ་གེ་ལས་ད་ལྟ་ང་གཉིས་སུ་འཇོག་གི་མེད་ད་ལྟ་ཡི་པད་དགྲ་བོ་མ་གཏོགས་ཅི་བར་དུ་འགྲོ་གི་ཡིན་ཟེར་ནས། ཁྱོད་ནི་དེ། ཨ་ལས། རྐང་པ་ཡ་གཅིག་བས་དེ་བྱས་ཚར་ནས་མེ་མདའ་ཐེབས་ཚར་ནས་ད་ལྟ་རྐང་པ་ཡ་གཅིག་ཚུལ་བྱས་ནས་མེ་མདའ་རྒྱག་ག་འགྲོ་གི་དེ་འདྲ་ཡོད་རེད་བ་དེ་ག་རེ་རེད་ཟེར་ན་ཁོ་བློ་ཁོག་ཆེན་པོ་ཡོད་ས་དེ་བྱས་ཡིན་པ་རེད། འགའ་ཞིག་འགའ་ཤས་མི་གཞན་གྱི་ཁྲག་མཐོང་བ་དང་མི་གཞན་གྱི་རོ་མཐོང་བ་ཙམ་བྱས་པས་ཞེ་དྲག་ཞེ་དགུ་གིས་དེ་འདྲ་གདུང་བ་མི་གཞན་བསད་ས་ལ་སོགས་པ་དེ་ཚོ་མཐོང་དུས་གོ་ལའི་གཞིའི་དཀྱིལ་ནས་སོ་སོར་བརྒྱལ་འགྲོ་ཡོད་དེ་སོ། དེ་ནི་སེམས་ཀྱི་ངང་བརྟན་དང་སྡར་མའི་ཚུལ་ལས་གྱུར་པ་ཡིན་ཟེར་དེ་ག་རེ་ཟེར་སེམས་ཀྱི་ངང་རྒྱུད་རིང་པོ་བརྟན་པོ་ཡོད་པ་དང་ཕྱི་མ་དེ་ཡིན་ན་གཞན་གྱི་ཁྲག་མཐོང་བ་དེ་ཡིན་ན་བོག་ཅིང་བརྒྱལ་བར་གྱུར་པ་དེ་མི་སྡར་མ་དེ་འདྲ་རེད་ཟེར། དེ་ནི་སླར་བདག་དེ་སྐྱེ་བ་དེ་འདྲའི་ཚུལ་རེད་ཟེར་སྡར་མའི་ཚུལ་ལས་བྱུང་བ་ཡིན་ཟེར། དེ་བས་གནོད་པ་ཁྱད་བསད་ཅིང་སྡུག་བསྔལ་རྣམས་ཀྱིས་མི་ཚུགས་བྱོས་ཟེར་རྒྱུ་མཚན་དེ་འདྲ་ཡིན་ས་ནི་གནོད་པ་གང་འདྲ་ཅིག་ཡོད་པ་ཡིན་ན་རང་གིས་ཁྱད་དུ་གསོད་བྱེད་ནས། ཁྱད་དུ་བསད་ནས་ནི་སྡུག་བསྔལ་ཐམས་ཅད་ཀྱིས་རང་གི་སྡུག་བསྔལ་གྱིས་གནོད་པ་བྱེད་མ་ཐུབ་པ་བྱས་ནས་སྡུག་བསྔལ་དེ་བདེ་བ་གྱི་རྒྱུ་ལ་བསྒྱུར་ཐུབ་ན་དེ་ཡག་ཤོས་དེ་རེད་མི་ཚུགས་བྱོས་ཟེར་ཏེ། མཁས་པས་སྡུག་བསྔལ་བྱུང་ཡང་ཡང་སེམས་ཀྱི་རབ་དང་རྙོག་མི་བྱ་ཟེར། ཧ་ད་མཁས་པ་ཆེན་པོ་དེ་འདྲ་ཡིན་ན་སྡུག་བསྔལ་ག་ཚོད་བྱུང་བ་ཡིན་ན་ཡང་སྡུག་བསྔལ་དེ་འབྱུང་ས་གི་རྒྱུ་དང། འབྱུང་དགོས་ཡག་གི་རྒྱུ་མཚན་ག་འདྲ་ག་འདྲ་ཡིན་པ་དེ་བསམ་བློ་ཡང་ནས་ཡང་དུ་བཏང་བ་ལ་བརྟེན་ནས་སེམས་རབ་ཏུ་དང་བ་དེ་ནི་སེམས་རྙོག་པར་འགྱུར་ཐུབ་ཀྱི་མ་རེད། སེམས་རྙོག་པར་འགྱུར་བྱེད་ནི་སྲིད་པའི་རྙོག་པོ་དང་དེ་བྱེད་ཐུབ་པོ་མ་རེད་སེམས་རབ་དང་དེ་རྙོག་ཐུབ་པོ་མ་རེད། ཉོན་མོངས་རྣམས་དང་གཡུལ་འགྱེད་ལ་གཡུལ་འགྱེད་ཚེ་ན་གནོད་པ་མང་ཟེར། ད་ཉོན་མོངས་དང་གཡུལ་འགྱེད་དགོས་རེད་གཡུལ་འགྱེད་དེ་ང་རང་ཚོ་ཕ་རོལ་པའི་དགྲ་བོ་དང་གཡུལ་འགྱེད་བྱེད་ཡོད་མ་རེད། ཕ་རོལ་པའི་དགྲ་བོ་ལ་ཁ་གཏད་མ་བཅག་བྱས་ནས་ཉོན་མོངས་ལ་ཁ་གཏད་བཅག་དགོས་ཀྱི་འདུག། ཉོན་མོངས་ལ་ཁ་གཏད་བཅག་པ་དེ་ཡི་ཚེ་ན་དེའི་གནས་སྐབས་སུ་ཡང་སྡུག་བསྔལ་མང་པོ་ཡོང་མདོག་ཁ་པོ་རེད་སོ་སོ་ལ་དཔེར་ན་མི་དགའ་བ་ལ་སོགས་པ་དེ་ཚོ་བྱས་ཕྱིན་ན་སྡུག་བསྔལ་མང་པོ་ཅིག་ཡོང་གི་རེད་དེ་སྐྱོན་ཡོད་མ་རེད། སྡུག་བསྔལ་ཐམས་ཅད་ཁྱད་བསད་ནས་ཞེ་སྡང་ལ་སོགས་དགྲ་འཇོམས་པ་དེ་དག་རྒྱལ་བྱེད་དཔའ་བོ་སྟེ་ལྷག་མ་རོ་ལ་གསོད་པའོ། སོ་སོའི་ཉོན་མོངས་པ་དང་གཡུལ་བརྒྱབ་པ་དེ་ཡིན་ན་གཡུལ་བརྒྱབ་པའི་གནས་སྐབས་དེ་ལ་ཡང་གནོད་པ་ཆེན་པོ་ཡོང་གི་རེད་སོ་སོ་ལ་སྡུག་བསྔལ་གནོད་པ་སྣ་ཚོགས་ཡོང་གི་རེད་སྡུག་བསྔལ་ཚང་མ་ཐམས་ཅད་ཁྱད་གསོད་བྱེད་དགོས་རེད། ཁྱད་གསོད་བྱས་བྱས་ནས་ཞེ་སྡང་དེ་ལངས་སུ་མ་བཅུག་པ་བྱས་ནས་ཞེ་སྡང་གི་དགྲ་དེ་འཇོམས་ཐུབ་པ་བྱེད་དགོས་རེད། ཞེ་སྡང་གི་དགྲ་ཅིག་འཇོམས་ནས་ཞེ་སྡང་དགྲ་འཇོམས་ཟེར་ཡོང་དུས་ང་ཚོས་མཚོན་ཆ་རྣམས་ཅིག་ཁྱེར་ནས་འཇོམས་དགོས་མ་རེད་བ། ཁོ་སྤྱིར་རིས་མ་བྱས་ན་མདའ་མཚོན་གོ་ཆ་མ་བཟུང་བར་རང་ཉིད་གཅིག་པུས་བྱེ་བའི་བདུད་མ་ལུས་ཕམ་མཛད་གཡུལ་འགྱེད་ལས་ཁྱོད་ལས་གཞན་པ་སུ་ཡིས་ཤེས་གསུངས་པ་དེ་འདྲ་ཅང་བྱེད་ཡི་མི་འདྲ་དུ་བ་ཞེ་སྡང་ལ་སོགས་དགྲ་འཇོམས་པ་དེ་དག་རྒྱལ་བྱེད་དཔའ་བོ་སྟེ་ཟེར་བ་དེ་ཞེ་སྡང་དང་རྒྱལ་བར་བྱེད་པ་དང། དེ་ནས་གཏི་མུག་དང་འདོད་ཆགས་ལ་སོགས་པ་དེ་ཚོ་རྒྱལ་བར་བྱེད་ཁྱེད་ཀྱིས་དེ་ཡིན་ན་དཔའ་བོ་ངོ་མ་དེ་རེད་ཟེར། བྱང་ཆུབ་སེམས་དཔའ་ལ་དཔའ་བོ་ཟེར་དགོས་ཏེ་དེ་ཡིན་མིན་ལ་དྭང་བ་བྱང་ཆུབ་སེམས་ཀྱི་དཔའ་བོ་ཅིག་རེད་བ་བྱང་ཆུབ་སེམས་དཔའ་ཟེར་ཏེ། བྱང་ཆུབ་ཀྱི་སེམས་ཀྱི་དཔའ་བོ་ཟེར་བ་དེ། ཉོན་མོངས་པ་ལ་སོགས་པ་དེ་ཚོ་ནི་རྒྱལ་བར་བྱེད་པ་དེ་ཡི་ས་ནི་སེམས་ཀྱི་དཔའ་བོ་དེ་རེད། ད་ང་རང་ཚོ་ད་ལྟ་ཕྱི་རོལ་པའི་དགྲ་དེ་ཚོ་ལ་ཁ་གཏད་བཅག་ནས་ཁོ་ལ་གླགས་ཁེལ་བ་ཡིན་ན་དེ་ཧ་ལས་ཡོད་མ་རེད། ལྷག་མ་རོ་ལ་གསོད་པའོ་ཟེར་རོ་དང་བཅས་པ་རེད། ཁོ་ག་རེ་ཟེར་ན་རང་བཞིན་གྱིས་འཆི་བ་རེད་པ་ཁོ་བོ་རང་ང་རང་ཚོས་ཁ་གཏད་མ་བཅག་ནས་རང་གིས་ཁ་གཏད་མ་བཅག་ནས་ཁོ་རང་བཞིན་གྱིས་འཆི་བའི་གི་སྡུག་བསྔལ་བ་སེམས་ཅན་གྱི་རེ་ལྟོས་རེད་ཨ་ཁོ་ཁ་གཏད་བཅག་བྱས་ནས་ཁོ་ལས་རྒྱལ་བ་ཡིན་ན་རོ་ལས་རྒྱལ་དང་གཅིག་པ་གཅིག་རྐྱང་རེད། རོ་དང་ནས་ཁ་གཏད་བཅག་བྱས་ནས་རོ་ལས་རྒྱལ་ཁ་ཐོབ་པ་ཡིན་ན་ཁོ་རྒྱལ་ཁ་ཐོབ་པ་ལ་བརྩི་གི་མ་རེད་བ། གཙོ་བོ་ག་རེ་ཟེར་ན་ནས་འདོད་ཆགས་ཞེ་སྡང་གཏི་མུག་ལ་སོགས་པ་ཉོན་མོངས་པ་དེ་དག་གི་དགྲ་ཡི་གཙོ་བོ་དེ་རེད་དེ་ལས་རྒྱལ་ཐུབ་པ་ཡིན་ན། དཔའ་བོ་ངོ་མ་དེ་རེད། གཞན་ཡང་སྡུག་བསྔལ་ཡོན་ཏན་ནི་སྐྱོ་བས་དྲེགས་པ་སེལ་བར་བྱེད། དེ་ཙམ་གྱིས་མ་ཟད་སྡུག་བསྔལ་ཟེར་མཁན་དེ་ཡོན་ཏན་མང་པོ་ཡོད་རེད། ད་ལྟ་གོང་དུ་བཤད་པ་ཚང་མ་ཐམས་ཅད་སྡུག་བསྔལ་གྱི་ཡོན་ཏན་ཤ་སྟག་ཡིན་པ་རེད། སྡུག་བསྔལ་གྱི་ཡོན་ཏན། སྡུག་བསྔལ་བྱུང་བ་ལ་བརྟེན་ནས་ད། ཕན་ཡོན་དེ་འདྲ་དེ་འདྲ་ཡོད་བ་རེད་རང་ལ་ཕན་ཐོགས་ཆེན་པོ་དེ་འདྲ་ཡོད་རེད་དེ་རྐྱང་བྱས་དེ་ཡིན་པ་རེད། ད་གཞན་ཡང་དེ་ཙམ་གྱིས་མ་ཟད་སྡུག་བསྔལ་ཡོན་ཏན་དེ་འཁོར་བ་ལ་སྐྱོ་བ་བྱེད་ཀྱི་རེད།

སྐྱོ་བས་དྲེགས་པ་སེལ་བར་བྱེད། ཟེར་ནས་རང་གི་དྲེགས་པ་དེའང་སེལ་ཐུབ་ཀྱི་རེད། ང་རྒྱལ་ལ་སོགས་པ་དེ་ཚོ་མ་ཡོང་བ་ང་རྒྱལ་དེ་ཚོ་སེལ་ཐུབ་ཀྱི་རེད། སྡུག་བསྔལ་དེ་འདྲ་བྱུང་བ་ཡིན་ན་སྡུག་བསྔལ་མ་བྱུང་བ་བྱས་ནས་སོ་སོ་གྲ་སྒྲིག་པོ་ཤ་སྟག་ཤ་ཡ་ར་ཡ་ཚོས་ཤ་སྟག་བྱུང་བ་ཡིན་ན་ང་རྒྱལ་དེ་ཆེར་ཆེར་འགྲོ་གི། ང་རྒྱལ་ཆེར་ཆེར་འགྲོ་གི་རེད། དེ་ཡིན་ཙང་ང་རྒྱལ་ཆེར་འགྲོ་བ་ཡིན་ན་རང་ལ་ཡོན་ཏན་གང་ཡང་མི་འབྱུང་བ་བཟོ་གི་རེད་པ་ཡོན་ཏན་གང་ཡང་ཡོང་ཡ་མེད་པ་ཅིག་ང་རྒྱལ་དེ་གི་བཀག་ཆ་རེད་པ། དེ་ཡིན་ཙང་ང་རྒྱལ་དེ་ཡིན་ན་སེལ་དགོས་ཡ་ཅིག་རེད་སེལ་དགོས་ཡ་དེ་གཙོ་བོ་དེ་ག་རེས་སེལ་ཐུབ་ཀྱི་རེད་ཟེར་ན་རང་ལ་སྡུག་བསྔལ་བྱུང་སོང་ན་ང་རྒྱལ་དེ་སེལ་ཐུབ་ཀྱི་རེད། དེ་ཡང་དེ་ནི་སྡུག་བསྔལ་གྱི་ཡོན་ཏན་རེད། འཁོར་བ་པ་ལ་སྙིང་རྗེ་སྐྱེ་ཟེར་རང་མི་འགོ་ནས་མི་གཞན་ལ་ཡང་དེ་ནི་སྙིང་རྗེ་སྐྱེ་གི་རེད།

སྙིང་རྗེ་དེ་བྱུང་བ་ཡིན་ཙང་སྙིང་རྗེ་ཆེན་པོ་དེ་ཡིན་ན་བྱང་ཆུབ་སེམས་དཔའ་སངས་རྒྱས་ཀྱི་ས་ལམ་ཚང་མ་ཐམས་ཅད་ཀྱི་ཐོག་མཐའ་བར་གསུམ་དུ་གལ་ཆེ་བ་ཅིག་རེད་པ་ཐོག་མཐའ་བར་གསུམ་དུ་གལ་ཆེ་བ་ཡིན་པ་དེ་བཞིན་དུ་སེམས་ཅན་གྱི་སྡུག་བསྔལ་གསུངས་པ་དེ་ཡང་ཐོག་མཐའ་བར་གསུམ་དུ་གལ་ཆེ་རེད། སྡུག་བསྔལ་དེ་ཐོག་མཐའ་བར་གསུམ་དུ་གལ་ཆེ་རེད། སྡུག་བསྔལ་མེད་པ་ཡིན་ན་ངེས་འབྱུང་ཡོད་མ་རེད་ཐེག་པ་ཆེན་པོའི་ལམ་གྱི་རྩ་བ་དེ་ཡོངས་པར་ཤེས་པ་ལ་ཡང་སྡུག་བསྔལ་དེ་ངེས་པར་དགོས་རེད།

བྱང་ཆུབ་སེམས་དཔའི་ལམ་གྱི་རྩ་བ་དེ་ཡིན་ན་སྙིང་རྗེ་ཆེན་པོ་ཡིན་པ་རེད་སྙིང་རྗེ་ཆེན་པོ་དེ་སྡུག་བསྔལ་གྱིས་རྩ་བ་བྱེད་པ་ལ་བརྟེན་འབྱུང་བ་རེད་སྡུག་བསྔལ་མེད་པ་ཡིན་ན་སྙིང་རྗེ་ཆེན་པོ་སྐྱེ་དོན་ཁྱོན་ནས་མེད་པ་རེད། དེ་ཡིན་ཙང། སྐྱེས་བུ་གསུམ་གྱི་ལམ་ཚང་མ་ཐམས་ཅད་སྡུག་བསྔལ་གྱི་བཀའ་དྲིན་ལ་བརྟེན་ནས་འབྱུང་བ་ཤ་སྟག་རེད་དེ། དེ་ནི་སྡིག་ལ་འཛེམ་ཞིང་དགེ་ལ་དགའ་མཁྲིས་པ་ལ་སོགས་སྡུག་བསྔལ་གྱི་འབྱུང་གནས་ཆེ་ལ་མི་ཁྲོ་བར་སེམས་ཡོད་རྣམས་ལ་ཅི་སྟེ་ཁྲོ། དེ་དག་ཀུན་ཀྱང་རྐྱེན་གྱིས་བསྐུལ། ད་ང་ཚོ་སེམས་ཡོད་མཁན་གྱི་སེམས་ཅན་གཅིག་གིས་རང་ལ་གནོད་པ་བྱེད་ཁ་ཡོང་བ་ཡིན་ན། རང་ལ་སྡུག་བསྔལ་གཅིག་གཏད། སོ་སོ་ལ་མི་འདོད་པ་གཅིག་བྱུང་བ་ཡིན་ཙང་ཁོ་ལ་ཁྲོ་བ་རེད་པ། ཁོ་ལ་ཁོང་ཁྲོ་ཟ་ཞིང་ཁོ་ང་ལ་གནོད་པར་བྱེད་ཁ་སླེབས། གནོད་པར་བྱེད་པ་ལ་བརྟེན་ནས་ང་ལ་བར་ཆད་དེ་དང་དེ་ཞེས་བྱ་བ་ཅིག་བྱས་སོང་སོ་སོ་ནམ་མཁའི་སོ་སོ་སེམས་མི་དགའ་བ་བྱས་ནས་ཁྲོ་བ་རེད་པ། དེ་འདྲ་ཡིན་པ་ཡིན་ན་སོ་སོའི་ན་ཚ་མཁྲིས་པ་དང་བད་ཀན་དང་རླུང་ལ་སོགས་པ་ཚོའི་ན་ཚ་ང་རང་ཚོའི་ན་ཚ་བས་ནད་རིགས་བཞི་བརྒྱ་རྩ་བཞི་སོ་སོའི་རྒྱུད་ལ་ཡོད་པ་རེད་པ།

ད་ག་ནང་བཞིན་བྱས་ནས་སེམས་ཅན་གཞན་གྱིས་རང་ལ་གནོད་པ་བྱེད་མཁན་ཡོད་པ་ཡིན་ན་དེ་ཚོ་རང་དབང་ཅ་རང་ཡོད་པ་མ་རེད་རྒྱུ་རྐྱེན་ལ་བརྟེན་ནས་བྱུང་རྐྱང་རྐྱང་རེད། དཔེར་ན་མི་འདོད་བཞིན་དུ་ཡང་ནད་འདི་འབྱུང་བར་འགྱུར་བ་ལྟར་རང་གི་འདོད་པ་ཡོད་མ་རེད་དེ་ཡིན་ནི་རང་ལ་ནད་རྣམ་པ་སྣ་ཚོགས་ཅིག་འབྱུང་བ་དགོས་དུ་མ་དེ་ཡང་དེ་ནི་རྐྱེན་རྣམ་པ་སྣ་ཚོགས་ལ་བརྟེན་ནས་བྱུང་བ་རེད་མ་གཏོགས་ཁོ་ནད་དེ་ལ་ཁོང་ཁྲོ་ཟ་ནས་རྒྱབ་འདྲེ་ག་ཚོད་རྒྱག་གི་དེ་ནི་ཕན་མཁན་ག་གེ་ཡོད་མ་རེད། ན་ཚ་དེ། ཁོས་ང་ལ་སྡུག་བསྔལ་སྟེར་གྱི་འདུག་ཟེར་ན་ཁོ་ལ་སྡུག་བསྔལ། རྒྱབ་འདྲེ་རྒྱག་གི་འདུག་ན་ཁོ་འགྲོ་ནི་འགྲོ་རུ་ཆིག་གི་མ་རེད་ཨ་ལས་ན་ཚ་ཁོ་ལས་ན་ཚ་རྣམ་པ་འབྱུང་གི་ཡོད་པ། དེ་བཞིན་མི་འདོད་བཞིན་དུ་ཡང་ནན་གྱིས་ཉོན་མོངས་འབྱུང་བར་འགྱུར། དེ་བཞིན་དུ་ཡང་ནི་མི་འདོད་བཞིན་དུ་ཡང་དེ་ནི་རང་ལ་འདོད་རྒྱུ་འདོད་ཀྱི་ཡོད་པ་མ་རེད། ནན་ཏན་ཆེན་པོ་ཡི་སྒོ་ནས་ཉོན་མོངས་དེ་རང་ལ་སྐྱེ་འོང་གི་ཡོད་པ་རེད།

ཁོང་ཁྲོ་བསྐྱེད་པ་བྱེད་ཀྱི་ཡིན་ཟེར་བསམ་ཡོད་མ་རེད་དེ་ཁོ་སྐྱེ་འོང་གོ། ཉེས་པ་ཇི་སྙེད་ཐམས་ཅད་དང་སྡིག་པ་རྣམ་པ་སྣ་ཚོགས་པ་དེ་ཀུན་རྐྱེན་གྱི་སྟོབས་ལས་བྱུང་རང་དབང་ཡོད་པ་མ་ཡིན་ནོ། ད་ནི། ཉེས་པ། སྡུག་བསྔལ་ལ་སོགས་པ་ཇི་སྙེད་ཡོད་པ་ཚང་མ་ཐམས་ཅད་དང་ད་ག་ནང་བཞིན་སྡིག་པ་རྣམ་པ་སྣ་ཚོགས་པ་མང་པོ་ཡོད་པ་དེ་དག་ཚང་མ་ཐམས་ཅད་རྒྱུ་དང་རྐྱེན་ལ། བརྟེན་ནས་བྱུང་བ་ཤ་སྟག་རེད། རང་དབང་ཡོད་པ་མ་རེད། གང་ག། གཞན་དབང་ཅན་ཤ་སྟག་རེད། རང་དབང་ཡོད་པ་མ་ཡིན་ནོ་རྐྱེན་རྣམས་ཚོགས་པ་དེ་དག་ཀྱང་བསྐྱེད་པར་བྱ་ཞེས་སེམས་པ་མེད། རྐྱེན་དེ་ཡང་ཁོ་རྒྱུ་རྐྱེན་མང་པོ་ཅིག་ཚོགས་པ་ལས་བྱུང་བ་རེད་པ་རྐྱེན་ཁོ་རང་རང་ཡང་རང་དབང་ཡོད་པ་མ་རེད། རྐྱེན་དེ་དག་ཐམས་ཅད་ང་ཡིས་འབྲས་བུ་དེ་འདྲ་ཅིག་བསྐྱེད་པར་བྱེད་ཀྱི་ཟེར་ནས་ཡོད་མ་རེད། ཁོ་རང་མེད་བཞིན་དུ་སྐྱེས་ཅེས་མ་གཏོགས་རང་དབང་ཡོད་ནས་སྐྱེས་པ་མ་རེད། རྐྱེན་རྣམས་ཚོགས་པ་དེ་དག་ཀྱང་བསྐྱེད་པར་བྱ་ཞེས་སེམས་པ་མེད། ངས་འབྲས་བུ་དེ་དག་བསྐྱེད་པར་བྱེད་ཀྱི་ཡིན་ཟེར་ནས་བསམ་བློ་བཏང་ནས་བསྐྱེད་པ་ཅིག་མ་རེད་ཁོ་ཡང་ནི་རྒྱུ་རྐྱེན་གཞན་ལ་བརྟེན་ནས་སྐྱིད་པ་ཅིག་རེད་ཟེར་རྒྱུ་ལ་ཐོག་མ་ཡོད་མ་རེད་པ། རྒྱུ་ལ་ཐོག་མ་མེད་པ་ཡིན་ཙང་སྡུག་བསྔལ་གྱི་རྒྱུ་དེ་ཡང་སོ་སོ་ལ་སྡུག་བསྔལ་སྟེར་ཡས་ཀྱི་རྒྱུ་དེ་ཡང་རྒྱུ་རྐྱེན་དབང་གིས་བྱུང་བ་རེད་ཁོ་རང་རང་ཡང་རྒྱུ་ལས་སྐྱེས་པ་ཤ་སྟག་རེད་ཟེར་བ།